བཅོ་ལྔ། ཕྱེ་མར་ཆང་ཕུད། ཁ་བ་གངས་ཅན་པའི་ཡུལ་སྤྱི་དང། བླ་ལྷག་ཏུ་དབུས་གཙང་ཆོས་ཀྱི་ཞིང་ས་དེར་རྟེན་འབྲེལ་མཚོན་བྱེད་མེད་དུ་མི་རུང་ཞེས་འཆད་པ་ནི་ཕྱེ་མར་ཆང་ཕུད་ཞེས་པ་དེ་ཡིན། ཇི་སྐད་དུ། ཕྱེ་ཕུད་ཀྱིས་ཡོལ་གོ་བསྐངས་པ་ལ། རྩི་བཅུད་སྙིང་པོས་རྒྱན་དུ་བྱས་ཞེས་ཟེར་བ་ལྟར། ལེགས་པའི་བྱ་བ་ཅི་ཞིག་མགོ་རྩོམ་ཡང་དེའི་སྔོན་འགྲོའམ་འགོ་ཚུགས་སུ། ཁྱིམ་ཚང་ཆ་རྐྱེན་ལེགས་ཞན་དང་རིགས་རུས་གོ་མིང་མཐོ་དམའ་སོགས་མི་དབྱེ་བར། འདྲ་མཉམ་དུ། ཕྱེ་མར་ཆང་ཕུད་ཀྱིས་ཐོག་དྲངས་ནས་རྟེན་འབྲེལ་བྱེད་སྲོལ་དར་ཡོད་དེ། བཀྲ་ཤིས་པའི་བྱ་བ་དང་ལས་དོན་གང་བརྩམས་པ་དེ། འགོ་ལེགས་ས་ནས་འཛུགས་ཤིང་མཇུག། དགེ་ལེགས་སུ་མཐར་ཕྱིན་པའི་དོན་དུ་ཡིན། ཕྱེ་མར་ནི། མར་དང་བསྲེས་པའི་རྩམ་པ། ཆང་ཕུད་ནི་ཆང་ལ་ཟེར་བ་ཡིན། དེ་དག་ཀྱང་གང་བྱུང་གིས་མི་འགྲིག་པར། ཕྱེ་རྩམ་དང། ནས་ཆང་སུ་དང་གང་གིས་ཀྱང་ལོངས་སུ་མ་སྤྱད་པའི་གོང་དུ་བཤམས་པར་བརྟེན། དེ་ལ་ཕུད་ཅེས་པའི་མིང་ཐོགས། ཕུད་ཀྱི་ཐ་སྙད་དེ་སྐབས་འགར་ལེགས་ཤོས་དང་རྩེ་གྲས་ཀྱི་དོན་དུའང་གོ་ཡི་ཡོད། ཕྱེ་རྩམ་གྱི་ཕུད་དེ་རིན་པོ་ཆེ་ལས་གྲུབ་པའི་སྡེར་མའམ་ཡོལ་གོ་གཞན་གང་རུང་དུ། མར་དང་བྱེ་ཀར་སོགས་ལྷན་དུ་བརྫིས། དེ་ལ། མར་དཀར་གསོལ་བ་དང། མར་ཚོན་གྱི་བཀྲ་ཤིས་རི་མོར་བྱས་པའི་དཀར་རྒྱན་བཙུགས་པ་དང། རིན་ཆེན་གསེར་དངུལ་ཤིང་སོགས་གང་རུང་ལས་གྲུབ་པའི། ཡོལ་གོ་མར་བཟང་གི་ཡས་སྒྲོན་དང་བཅས་པའི་ནང་དུ། ནས་ཆང་གར་མས་བཀང་སྟེ། ཆང་ཕུད་བཤམས་པ་དེ་ལ། ཕྱེ་མར་ཆང་ཕུད་ཅེས་ཟེར་བའོ། དེ་ནས་འགོ་དང་པོར་ལག་གཡས་པའི་སྲིན་མཛུབ་ཀྱིས་ཆང་ཕུད་ལ་རེག་དེ། མཆོག་གསུམ་ལ་སྨོན་ལམ་དང་བཅས་ལན་གསུམ་ཕུལ་ནས་རང་གིས་མྱང། སླར་ཡང་ཕྱེ་མར་ནས་ཅུང་ཟད་བླངས་ཏེ་དཀོན་མཆོག་ལ་ཕུལ་རྗེས་རང་ངམ་བྱིས་པ་གསར་དུ་བཙས་པ་དང། བ་ལ་བེའུ་སྐྱེས་པ་ཡན་གྱི་ཁ་ལ་བྱིན་ནས། བཀྲ་ཤིས་ཁ་དྲོ། ཁ་ཕྱེ་མར་དང་མ་བྲལ་བ། ལག་ནོར་དང་མ་བྲལ་བ། རྣ་བ་གཏམ་བཟང་དང་མ་བྲལ་བར་ཤོག། ཅེས་རྟེན་འབྲེལ་བྱེད་སྲོལ་སྟབས་བདེ་ཤོས་དང་དར་ཁྱབ་ཆེ་ཤོས་ཤིག་ཡིན་ནོ།